ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཅིག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་བའི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་པའི་ཆེད་དུ་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་འཚོགས་བཞིན་འདུག། དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་བཙན་སྲུང་ལྷན་ཁང་གིས་རེས་གཟའ་ཕུར་བུའི་ཉིན་ལྷན་ཁང་གི་ལོ་རེའི་སྙན་ཐོ་འདོན་སྤེལ་གནང་བའི་ནང་ད་ལྟའི་ཆར་རྒྱ་ནག་ལ་རྡུལ་ཕྲན་གོ་མཚོན་གྲངས་ལྔ་བརྒྱ་ལྷག་ཡོད་པ་དང་ཕྱི་ལོ་ཉིས་སྟོང་སུམ་ཅུའི་ནང་ཚུད་རྡུལ་ཕྲན་གོ་མཚོན་གཅིག་སྟོང་ལྷག་ཕལ་ཆེར་བཟོ་སྐྲུན་ཐུབ་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་སྐབས་རིང་སྐུ་ངལ་གསོ་བའི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
བོད་མི་གི་དབུ་ཁྲིད ྋགོང་ས་མཆོག་གིས་བར་ལམ་མགུལ་ཆམ་བཞེས་པ་དྭངས་སྐྱེད་བྱུང་ཡོད་རུང། སྔོན་ཆད་ལྟར་དུས་ཐུང་གི་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང། འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁའང་ཆེ་རྐྱེན། གནས་ཆུང་ཆོས་རྒྱལ་ཆེན་པོ་གི་བཀའ་ལུང་དགོངས་དོན་དང། སྐུའི་བླ་སྨན་པ་རྣམས་ནས་ཀྱང་དུས་ཡུན་རིང་ཙམ་སྐུ་ངལ་གསོ་གལ་ཆེ་བ་གི་གསོལ་འདེབས་ཞུས་དོན་ལྟར། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཅིག་པ་གི་ནང་སྒང་ཏོག་ཏུ་ཕེབས་རྒྱུ་གི་མཛད་འཆར་ཁག་དང། ཕྱི་ཟླ་བཅུ་གཅིག་པ་གི་ཟླ་དཀྱིལ་ནས་ཕྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་གི་བར། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧོན་སུར་བཅས་གི་མཛད་འཆར་རྣམས་ཕྱིར་འཐེན་ཞུ་བ་དང། འོན་ཀྱང་སྤྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱང་རྒྱུ་གི་མཛད་འཆར་ལ་ད་ལྟའི་ཆར་ཡང་འགྱུར་བ་མེད་པ་བཅས། དགའ་ལྡན་ཕོ་བྲང་གི་ཡིག་ཚང་ནས་སྤྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་གསལ་བསྒྲགས་སྤེལ་ཡོད་ཅིང། སྐུའི་ཕྱི་ལུགས་བླ་སྨན་པ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ནས་ད་ལྟའི་གནས་སྐབས་སྐུ་གཟུགས་ཡག་ཐག་ཆོད་ཡོད་ནའང། དགུང་ལོ་བརྒྱད་ཅུ་གྱ་བརྒྱད་ནས་གྱ་དགུ་ལ་ཕེབས་བཞིན་པ་དང་མགུལ་ཆམ་ཡུན་རིང་བཞེས་པ་སོགས་ཀྱིས་སྐུ་གཟུགས་ངལ་གསོ་ཡག་པོ་ཐེབས་དགོས་པ་ཧ་ཅང་གལ་ཆེན་དུ་མཐོང་སྟེ། ང་ཚོས་འགན་མ་བཟོད་པར་ཆིབས་བསྒྱུར་ཕྱིར་འགྱངས་གནང་རོགས་ཞེས་ཞུ་བ་དང། ལྷག་དོན་རྒྱ་གར་ལྷོ་ཕྱོགས་ལ་ཆིབས་བསྒྱུར་གནང་ན་མཛད་བྲེལ་ཆེན་པོ་ཆགས་ངེས་ཡིན་པར་བརྟེན། རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་པ་གི་ཐོག་འཆར་ཅན་གྱི་མཇལ་ཁ་ཁག་འགྲོ་བཞིན་པ་ཡིན་པས། གནས་སྐབས་རིང་ཕྱིར་འགྱངས་གནང་རོགས་ཞུ་བ་ཡིན་ཞེས་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་མོའི་གནས་བབ་དེ་ཡག་ཐག་ཆོད་འདུག་ཡིན་ནའི་ད་དགུང་ལོ་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་ལ་ཕེབས་ཀྱི་ཡོད་དུས་ཀ་ནས་མགུལ་ཆམ་དེ་ཡུན་རིང་པོ་བཞེས་ཙང་སྐུ་སྲོག་ལ་ཡང་བྱེད་སྐབས་དེའི་ནང་ནས་ངལ་གསོ་དེ་ཐེབས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མ་ཐེབས་པ་ཡིན་ན་ཡང་བསྐྱར་ཡང་སྙུང་གཞི་མགུལ་ཆམ་དེ་འདྲ་བྱེད་ཡ་ཉེན་ཁ་འདུག་དེ་འདྲ་ཡིན་ཙང་ང་ཚོས་འགན་མ་བཟོད་པའི་ཐོག་ནས་ནམ་ད་ནས་དེ་ཆིབས་བསྒྱུར་དེ་ཚོ་ཕྱིར་འགྱངས་གནང་ན་ཞུས་པ་རེད་ལྷག་དོན་དུ་ལྷོ་ཕྱོགས་ནང་ཕར་ཆིབས་བསྒྱུར་གནང་བ་ཡིན་ན་མཛད་བྲེལ་ཆེན་པོ་ཆགས་ས་རེད་དེ་འདྲ་ཡིན་དུས་ག་ནས་དེའི་ཆེད་དུ་ད་ད་ནས་སྐུ་ངལ་གསོས་ན་ཕ་སིང་ག་དེ་ནས་རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་རེད་བ་ཨ་ནི་དེའི་སྒང་ནས་ད་འཆར་ཅན། གྱི་མཇལ་ཁ་འགྲོ་བཞིན་པ་རེད་བ། དེ་འདྲ་ཡིན་དུས་ཁ་ནས་གནས་སྐབས་རིང་ལ་ད་ལྟ་དེ་ཕྱིར་འགྱངས་གནང་ན་དེ་འདྲ་ཞིག་རྒྱུ་མཚན་ཐོག་ནས་ཞུས་ཡིན། སྤྱིར་བཏང་ཐོག་ནས་སྐུ་གཟུགས་དང་མཇལ་ཁ་དེ་ཚོ་གནང་དུས་ཁ་ནས་སྐུ་ཁམས་ཡག་ཐག་ཆོད་འདུག་བྱས་ནས་སྐུ་ངལ་གསོ་ཡ་དེ་ད་ལྟ་དགུང་ལོ་བགྲེས་པོའི་ཆ་ནས་སྐུ་ངལ་གསོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག།
གཞན་ཡང་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་མང་ཚོགས་ལ་མཇལ་ཁ་སྩལ་སྐབས་སུ། སངས་རྒྱས་ཀྱི་ཆོས་ནས་གསུངས་བ་གི་བསླབ་བྱ་ཁག་གིས་བློ་རྒྱ་ཆེན་པོ་དང་སེམས་ཀྱི་ཞི་བདེ་ཡོང་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་བཀའ་སྩལ་གནང་གི་འདུག། Buddha Dharma, I think quite useful to maintain a peace of mind.
སངས་རྒྱས་པའི་ཆོས་ནི་སེམས་རྒྱུན་གཏན་ཞི་བདེ་གི་ངང་ང་གནས་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་དང། དཀའ་སྡུག་དམིགས་བསལ་བ་ཅི་ཙམ་ཡོད་མིན་ལ་མ་ལྟོས་པར། ནང་བའི་ཆོས་ཀྱིས་བསམ་བློ་ཧ་ཅང་རྒྱ་ཆེན་པོ་གཏོང་བར་ཕན་ཐོགས་ཆེན་པོ་ཡོད་པ་སྟེ། ངོས་རང་གི་ཉམས་མྱོང་གཞིར་བཞག་ན་སོ་སོའི་རང་དབང་དང་རྒྱལ་ཁབ་ཤོར་ནས་སྡུག་བསྔལ་མང་བོ་མྱངས་བ་ཡིན་ནའང། ནང་བའི་ཆོས་ཀྱི་བསླབ་བྱ་ལ་བརྟེན་ནས་སེམས་ནང་ང་ཞི་བདེ་དང་གདོང་འཛུམ་གྱིས་ཁེངས་ཐུབ་ཀྱི་ཡོད། ད་ཆ་ནུབ་ཕྱོགས་རྒྱལ་ཁབ་ཁག་ཚུན་ཆད་ནས་ནང་བའི་ཆོས་ཀྱི་ནང་གསུངས་བ་གི་སེམས་ཞི་བདེ་ཡོང་ཐབས་དང། ཁོང་ཁྲོ་དང་ཕྲག་དོག་སོགས་སེལ་ཐབས་ལ་དོ་སྣང་ཇེ་ཆེ་དང་ཕན་ཐོགས་འབྱུང་གི་ཡོད་ཅེས་བཀའ་སྩལ་གནང་འདུག། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་ཉེ་ལམ་མགུལ་ཆམ་བཞེས་ཏེ་སྤྱི་ཟླ་བཅུ་པ་གི་ཚེས་པ་བརྒྱད་གི་ཉི་མ་རྒྱ་གར་རྒྱལ་ས་ལྡི་ལི་རུ་ཆིབས་བསྒྱུར་གྱིས། སྐུ་སྙུང་ལྗིད་མོ་གང་ཡང་བཞེས་མེད་པས་མགྲོན་ཁང་དུ་བརྟག་དཔྱད་སྟབས་བདེ་ཟིག་གནང་སྟེ། སྐུ་གཟུགས་གསལ་ཐང་ཡིན་པ་ཤེས་རྟོགས་ཀྱིས། སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་གཉིས་གི་ཉི་མ་ཕྱིར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེང་སྐབས་ཨ་མི་རི་ཀའི་ནང་གཞུང་དོན་འཚམས་གཟིགས་གནང་བ་ལྟར་ཚེས་བཅུ་བདུན་ཉིན་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere ལགས་དང་ལྷན་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི Mitt Romney དང་ཁོང་གི་བཟའ་མོ Ann Romney ལགས་དང་མཇལ་འཕྲད་གནང་སྟེ་བོད་ནང་གི་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གནས་བབ་ཐོག་རྒྱབ་སྐྱོར་གནང་ཕྱོགས་ཐད་གྲོས་མོལ་གནང་ཡོད་པ་རེད། སྐུ་ཞབས Mitt Romney ལགས་ཀྱིས། རྒྱ་ནག་དམར་ཤོག་གིས་བོད་ནང་བོད་མི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་ཙམ་མ་ཟད་བོད་མིའི་རིག་གཞུང་རྩ་མེད་ཐབས་བྱེད་བཞིན་པ་སྐྱོན་བརྗོད་གནང་ཡོད་པ་རེད། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི Mitt Romney ལགས་ནི་དེ་སྔ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་བདག་དབང་རྒྱ་ནག་ལ་མེད་པ་དང། བོད་མི་ཚོར་ཆོས་དད་རང་དབང་དགོས་པའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་ཞིག་ཀྱང་ཡིན་པ་རེད། བོད་དོན་རྒྱབ་སྐྱོར་བ Richard Gere ལགས་ནི་ཨ་རིའི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་ཞིག་ཡིན་པ་དང་ཁོང་གིས་གོང་གི་མཇལ་འཕྲད་སྐབས། ད་ལྟའི་གནས་སྐབས་འདི་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཆེད་གོ་སྐབས་ཀྱི་དུས་སྐབས་ཤིག་ཡིན་པ་དང། བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་གོ་སྐབས་དེའི་རེ་བ་ཡིན་པས་ཚང་མས་གོ་སྐབས་བཟང་པོ་འདི་འཛིན་ཏེ་བོད་པ་ཚོར་དྲང་བདེན་བྱེད་དགོས་པ་དང་ལོ་རྒྱུས་གསལ་པོ་ཞིག་བསྐྲུན་ཐུབ་པ་གསུངས་འདུག། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དཔྱ་དངུལ་ཚན་པའི་འབྲེལ་ཡོད་ལས་བྱེད་དབྱངས་ཅན་སྒྲོལ་དཀར་ལགས་དང་ཆོས་སྐྱིད་སྒྲོལ་མ་ལགས་རྣམ་གཉིས་ཡུ་རོབ་ནང་གི་རྒྱལ་ཁབ་ཁག་གི་ནང་སྐོར་སྐྱོད་ཀྱིས་བོད་མིའི་དང་བླངས་དཔྱ་ཁྲལ་བསྡུ་རུབ་ཀྱི་ལས་དོན་གནང་བཞིན་འདུག་དེ་ཡང་ཁོང་རྣམ་གཉིས Brussels སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཁྱབ་ཁོངས། རྒྱལ་ཁབ་ཁག་གི་ནང་དང་བླངས་དཔྱ་དངུལ་ལག་དེབ་གསར་བཟོ་དང་ནོར་བཅོས། བོར་བརླག་གཞན་ཡང་དང་བླངས་དཔྱ་དངུལ་བསྡུ་རུབ་ཀྱི་ལས་དོན་ཆེད་ཐོག་མར་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་ཉིན་གྲངས་གསུམ་རིང Netherlands དང། དེ་རྗེས་སྤྱི་ཚེས་ཉི་ཤུ་རྩ་གཉིས་ནས་ཉི་ཤུ་རྩ་དགུ་བར་ཉིན་གྲངས་བརྒྱད་རིང Belgium། དེ་ནས་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ནས་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་བར France ཁུལ་དུ་དཔྱ་དེབ་གསར་བཟོ་དང་ནོར་བཅོས་ཀྱི་ལས་དོན་སྤེལ་ནས་མཇུག་སྒྲིལ་བྱུང་འདུག། གོང་ཞུས་དཔལ་འབྱོར་ཚན་པའི་འབྲེལ་ཡོད་ལས་བྱེད་དབྱངས་ཅན་སྒྲོལ་དཀར་ལགས་ལ་འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་སྐོར་སྐྱོད་ལས་དོན་སྐོར་བཅར་འདྲི་ཞུས་པས་ཁོང་གིས།
ད་ང་ཚོ་ཨ་ནི་ད་དང་པོ Amsterdam། Belgium Paris། དེ་གའི་ལ་ཨ་ནི་ད་ང་ཚོ་ད་བཅར་ཐུབ་པ་བྱུང་སོང་དེའི་ནང་ལོགས་མི་མང་ནས་མཉམ་ཞུགས་གནང་ཡ་དེ་ཧང་སང་ཡག་པོ་གནང་སོང་དེ་སྔ་ཐོ་ཞུགས་གནང་བ་ལས་ཕལ་ལྡབ་གཅིག་གིས་མང་བ་བཅར་མཁན་བྱུང་སོང་ང་རང་ཚོའི་ངོས་ནས་དེབ་ཡོད་པ་དེ་གའི་གང་ས་ག་བཟོ་ཐུབ་པ་བྱུང་སོང་ན་ཞུ་ཡ་ཡིན་ད་ད་ལྟ་ང་ཚོ་ལ་འགྲེམ་ལ་ཨ་ནས་ལས་འཆར་སྤེལ་དང་སྤེལ་བཞིན་པ་ཡིན་ན་ཞུ་ཡ་ཡིན། གནས་ཚུལ་ཞིབ་ཕྲ་ལྟར་ན། ལས་དོན་སྤེལ་མཁན་ནས Netherlands ཉིན་གྲངས་གསུམ་རིང་བཞུགས་རིང་དཔྱ་དེབ་ཁྱོན་དགུ་བཅུ་བཟོ་ཐུབ་ཡོད་པར Brussels དོན་གཅོད་སྐུ་ཚབ་ལས་ཁུངས་དང་ས་གནས་བོད་རིགས་ཚོགས་པ་ནས་ཕྱག་རོགས་གང་ཐུབ་ཞུས་འདུག Belgium བོད་རིགས་ཚོགས་པ་དང Brussels དོན་ཁང་གཉིས་མཉམ་རུབ་ཐོག་ནས་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་དང་ཉི་ཤུ་བཞི་རེས་གཟའ་སྤེན་པ་དང་ཉི་མ་ཉིན་གྲངས་གཉིས་རིང་དཔྱ་དེབ་ཀྱི་ཉིན་མོ་སྲུང་བརྩི་ཞུས་པར་རྒྱ་ཆེའི་མང་ཚོགས་ནས་དགའ་མོས་དང་རྒྱབ་སྐྱོར་གྱིས་ལས་གཞིར་ཆ་ཤས་བླངས་མཁན་མང་པོ་བྱུང་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལས་དོན་དེ་ནི་མང་ཚོགས་ཀྱི་དཀའ་ངལ་ཉུང་དུ་གཏོང་ཐབས་དང་ལས་དོན་མྱུར་དུ་གཏོང་ཆེད་ཡིན་ཞེས་ཉེ་ཆར་སྲིད་སྐྱོང་མཆོག་ཨ་རིའི་རྒྱལ་ས Washington བོད་རིགས་ཚོར་གཏམ་བཤད་གནང་སྐབས་ངོ་སྤྲོད་གནང་སོང།
ད་དེབ་གསར་པ་བཟོ་དགོས་ཡ་ནོར་བཅོས་བྱེད་དགོས་ཡ་དེ་འདྲའི་ཨ་ནི་གྲངས་ཐོ་ཅིག་བསྡུས་པ་རེད་ས་གནས་རེ་རེ་ལ་ཡ་ལས་འབོར་ག་ཚོད་ཆགས་ཀྱི་ཡོད་མེད་དེ་བསྡུ་བའི་སྐབས་དུ་ཕལ་ཆེར་དེབ་སུམ་སྟོང་ལྷག་ཞིག་གསར་པ་བཟོ་ཡ་དགོས་པ་ཡོད་པའི་གིས་ནམ་རྒྱུན་བསྟན་པའི་སོང་ཙང་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་ཚོས་སྐོར་ཞིབ་རྒྱབ་བྱས། ད་བྱང་ཨ་མི་རི་ཀ་རེད་ཡོ་རོབ་ནང་ལོག་ལ་ཕར་ཚུར་བཏང། དེ་བཏང་བ་ཙམ་དུ་མ་ཡིན་པའི་གི་ད་རིང་ག་ཚོད་ཐུབ་ཐུབ་ཅིག་མང་ཚོགས་ལ་ཡ་དཀའ་ངལ་ཉུང་བ་ཡོང་ཡ་དང་ལས་ཀ་མྱུར་བ་ཡོང་ཡ་གི་ཆེད་དུ། ག་ཚོད་དཔལ་འབྱོར་ལས་བྱེད་ཚོ་མཉམ་དུ་སྐད་བཤད་བྱས་ད་ས་གནས་ལ་ཕར་ཕྱིན་པའི་སྐབས་ལ་དེབ་དེ་སྤྲད་ཐུབ་ཀྱི་རེད་པས་ད་ག་རང་ལ་ཡ། འགེངས་ཤོག་བརྒྱངས་ཚར་བ་དང་ལམ་སང་སྤྲད་ཐུབ་ཀྱི་རེད་པས་ཐུབ་ཀྱི་རེད་ཟེར་གྱི་འདུག་ཁོ print out བྱས་ཡོད་པ་ཡིན་ན། གཞན་པ་ཆ་ལག་ཚང་གི་འདུག་ཕྱི་ནས་འདི་གསུང་བ་ནང་བཞིན་བྱས་ན་ད་ད་རིང་འདི་ལ་འགེངས་ཤོག་རྒྱང་གི་རྒྱང་གི་དེབ་གསར་པ་བཟོ་གི་བཟོ་གི་བྱས་བྱས་ཁ་ཐུག་ཁ་ཐུག་ཨང་སྤྲད་བྱས་ལས་ཀ་མྱུར་པོ་འགྲོ་ཅིག་འདུག་བྱས་འགྲོ་བསྡད་ཀྱི་ཡོད་རེད།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་ཕྱི་སྲིད་ལྷན་ཁང་གིས་འཛམ་གླིང་ས་ཕྱོགས་གང་སར་གནས་པའི་ཨ་རིའི་མི་སེར་ཚོར་ད་ལྟའི་ཆར་འཛམ་གླིང་གི་ས་གནས་ཁག་ལ་ཛ་དྲག་གི་དམག་འཁྲུག་འབྱུང་བཞིན་པར། ཨ་རིའི་མི་སེར་ཚོར་འཇིགས་སྐུལ་དང་འཇབ་རྒོལ་བྱེད་སྲིད་པས་སྔར་ལས་གཟབ་ནན་གནང་དགོས་པ་ལམ་སྟོན་གནང་འདུག་ཧ་མཱ་སི་དྲག་པོའི་རུ་ཚོགས་ཀྱིས་ཉེ་ཆར་ཨི་ཟི་རེལ་ནང་གཏོར་རྒོལ་བཏང་ནས་ཡུལ་མི་སྟོང་ཕྲག་མང་པོ་རྐྱེན་འདས་སུ་བཏང་བའི་དོན་རྐྱེན་བྱུང་ནས་ཨིསི་རེལ་དང་ཧ་མཱས་བར་འཐབ་འཁྲུག་ཤུགས་ཆེ་ལངས་ཡོད་པ་ལྟར། ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་རེས་གཟའ་ཕུར་བུའི་ཉིན་ཨ་རིའི་མི་སེར་ཚོར་ཡུ་ཀེ་རེན་དང་ཨིསི་རེལ་རྒྱལ་ཁབ་གཉིས་ལ་ཨ་རིའི་རྒྱབ་སྐྱོར་གནང་དགོས་པ་གལ་འགངས་ཆེན་པོ་ཡིན་པ་དང་དེ་ཡང་ཨ་རིའི་རྒྱལ་ཁབ་ཀྱི་བདེ་འཇགས་དང་འབྲེལ་བ་ཆགས་ཡོད་པ་བརྗོད་འདུག། དེ་བཞིན་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ Matt Miller མཆོག་གིས་འཛམ་གླིང་ས་ཕྱོགས་གང་སར་གནས་པའི་ཨ་རིའི་མི་སེར་ཚོར་བརྡ་བཏང་བར་ད་ལྟའི་ཆར་འཛམ་གླིང་གི་ས་གནས་ཁག་ལ་ཛ་དྲག་གི་དམག་འཁྲུག་བྱུང་བ་བཞིན་ཨ་རིའི་མི་སེར་ཚོར་འཇིགས་སྐུལ་དང་འཇབ་རྒོལ་བྱེད་སྲིད་པས་སྔར་ལས་གཟབ་ནན་གནང་དགོས་པ་ལམ་སྟོན་གནང་འདུག། ཨ་རིའི་ཕྱི་སྲིད་ལྷན་ཁང་གིས་ལེ་བྷ་ནཱན་དང་ཨིས་ར་ཨེལ་གྱི་འགྲིམ་འགྲུལ་ཕྱོགས་བསྐྱོད་ལ་ཉེན་བརྡའི་ཚད་མཐོ་ཤོས་སུ་བཏང་བ་མ་ཟད་ཨ་རིའི་མི་སེར་ཚོ་རྒྱལ་ཁབ་དེ་གཉིས་ནས་གང་མང་ཐོན་དགོས་པ་བརྗོད་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཀྱང་འཛམ་གླིང་ས་གནས་ཁག་གི་ཕྱི་འབྲེལ་ལས་ཁུངས་ལ་བརྡ་བཏང་བར་ཛ་དྲག་གི་བདེ་འཇགས་ལ་ཐུགས་སྣང་དང་ཞིབ་བཤེར་གནང་དགོས་པ་བཀའ་ཕབ་འདུག་ཟླ་བ་བཅུ་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་གཞུང་འབྲེལ་ཉམས་ཞིབ་པ་ཚོས་ཐེ་ཝན་གྱི་གནད་དོན་ཐོག་ཨ་རི་དང་རྒྱ་ནག་གཉིས་དབར་དམག་འཁྲུག་ཤོར་བ་དང། ཨ་རིས་ཁྲིམས་གཅོད་ཉེས་ཆད་གཏོང་ཚེ་རྒྱ་ནག་གིས་ཐབས་ཇུས་འདྲ་མིན་ཇི་ལྟར་ལག་ལེན་བླངས་དགོས་མིན་ཐོག་འཆར་གཞི་སྣ་མང་ཞིག་སྔོན་ཚུད་ནས་གྲ་སྒྲིག་བྱེད་བཞིན་ཡོད་པ་རེད་འདུག་རྒྱ་ནག་ངོས་ནས་ཐབས་ཇུས་ཀྱི་འཆར་གཞི་དེ་དག་ནི་རྒྱལ་སྤྱིའི་ནང་ཨ་རིས་ཉེས་ཆད་ཕོག་པའི་ཁེ་གཉེར་ལས་ཁང་ཚང་མས་མཉམ་ལས་ཀྱི་ཚོགས་པ་འཛུགས་དགོས་པ་དང། རྒྱ་ནག་ནང་ཨ་རིའི་རྒྱུ་ནོར་ཡོངས་རྫོགས་དམ་འཛིན་བྱ་དགོས་པ་དང། གསེར་ཚད་གཞི་ལྡན་པའི་བུན་འཛིན་འགྲེམས་སྤེལ་བྱས་ནས་ཨ་སྒོར་ལ་བརྟེན་རྒྱུ་ཉུང་དུ་གཏོང་རྒྱུ་འཆར་གཞི་ཡང་བཏོན་འདུག་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་རྗེས་ནུབ་ཕྱོགས་རྒྱལ་ཁབ་ཁག་གིས་དཔལ་འབྱོར་གྱི་ཉེས་ཆད་བཏང་སྟངས་དེ་དག་ལ་ཉམས་མྱོང་ལེན་ནས་ཉེས་ཆད་དེ་རིགས་གལ་སྲིད་རྒྱ་ནག་ལ་འཕྲད་པ་ཡིན་ན་ནུས་པ་མེད་པ་ཇི་ལྟར་བཟོ་ཐུབ་པ་དང། ར་ཤི་ཡར་འཕྲད་པའི་དཀའ་ངལ་དང་ཉམས་མྱོང་ཐོག་རྒྱ་ནག་གི་ཉམས་ཞིབ་པ་ཚོས་ཞིབ་ཕྲའི་ཉམས་ཞིབ་བྱེད་བཞིན་འདུག་དེ་ཡང་རོའི་ཏར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་གཉིས་པ་ནས་བཟུང་རྒྱ་ཡིག་སྲིད་ཇུས་ཀྱི་དཔྱད་རྩོམ་དང་ཤེས་ཡོན་རྩོམ་ཡིག་ཉིས་བརྒྱ་ཙམ་ནང་རྒྱ་ནག་གི་དཔལ་འབྱོར་རིག་པ་དང་དངུལ་རྩིའི་མཁས་པ་དང། ས་ཁམས་ཆབ་སྲིད་དབྱེ་ཞིབ་པ་བརྒྱ་ཕྲག་ཁ་ཤས་ཀྱིས་ཨུ་རུ་སུས་ཡུ་ཀེ་རེན་ནང་དམག་བརྒྱབ་པའི་རྐྱེན་ནུབ་ཕྱོགས་རྒྱལ་ཁབ་མང་པོས་ཨུ་རུ་སུ་ནང་ཁྲིམས་གཅོད་ཉེས་ཆད་གཏོང་ཡོད་པ་སོང་ཙང་རྒྱ་ནག་ནས་མ་འོངས་ཁྲིམས་གཅོད་ཉེས་ཆད་སོགས་ལ་གདོང་ལེན་གང་འདྲ་བྱེད་དགོས་ཐད་ཐབས་ཇུས་སྣ་ཚོགས་འགྲེམས་སྤེལ་བྱས་འདུག་རྒྱ་ནག་ནང་གི་ཤར་ཅང་སུའུ་ཞིང་ཆེན་མི་དམངས་དངུལ་ཁང་ཡན་ལག་གི་ཞིབ་འཇུག་པ་ཁྲེན་ཧྲང་ཞང་ཡིས་རྒྱ་ནག་དང་ཨ་མི་རི་ཀའི་དབར་འཐབ་ཇུས་ཀྱི་འགྲན་རྩོད་དང་ཐེ་ཝན་མཚོ་འགག་བར་གྱི་འགལ་བ་ཡོད་པའི་རྐྱེན་གྱིས་འབྲེལ་བ་ཛ་དྲག་ཏུ་སོང་བ་དེ་ང་ཚོས་ཨ་རིས་རྒྱ་ནག་ལ་དཔལ་འབྱོར་བཀག་འགོག་བྱེད་སྲིད་ཅེས་དོགས་ཟོན་བྱ་དགོས་ཅེས་བརྗོད་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་མི་དམངས་བཅིངས་འགྲོལ་དམག་མིས་ཉིས་སྟོང་ཉི་ཤུ་རྩ་བདུན་ལོ་སྔོན་ལ་ཐེ་ཝན་ལ་བཙན་འཛུལ་བྱེད་པར་གྲ་སྒྲིག་བྱེད་དགོས་སྐོར་བཀའ་ཁྱབ་བཏང་ཡོད་པ་ཨ་རིའི་དམག་དཔོན་བགྲེས་པ་ཚོས་ཉེན་བརྡ་གཏོང་འདུག་ལ། ཐེ་ཝན་དང་དམག་འཐབ་བྱེད་རྒྱུ་དུས་ལ་སླེབས་ཚེ་རྒྱ་ནག་གིས་ཨ་རི་དང་ནུབ་ཕྱོགས་ཀྱི་དཔལ་འབྱོར་བཀག་སྡོམ་སོགས་གདོང་ལེན་གྱི་ནུས་པ་མེད་པ་བཟོ་ཐབས་བྱེད་ཕྱོགས་ཐད་ཉམས་ཞིབ་བྱེད་བཞིན་ཡོད་འདུག། ཉེ་ཆར་ཨ་རིའི San Francisco རྒྱ་ནག་གཞུང་ཚབ་ལ་རླངས་འཁོར་གྱིས་རྒོལ་རྡུང་བཏང་མཁན་དེས་གྲི་དང་མདའ་གཞུ་འཁྱེར་ནས་དྲག་སྤྱོད་སྤེལ་རྩིས་བྱས་ཡོད་པ་ཤེས་རྟོགས་བྱུང་འདུག་དེ་ཡང་ཕྱི་ཚེས་བཅུ་པའི་ཚེས་ཉི་ཤུ་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་བ་ལྟར་ན། ཉེ་ཆར་ཨ་རིའི San Francisco འབྲེལ་ཡོད་ཉེན་རྟོག་པའི་འགན་འཛིན་གྱིས་འགྲེལ་བརྗོད་གནང་གསལ། རྒྱ་ནག་གཞུང་ཚབ་དོན་གཅོད་ཁང་ནང་རླངས་འཁོར་ཞིག་བརྡབས་ནས་ཉེན་རྟོག་པས་རྒོལ་རྡུང་གཏོང་མཁན་དེས་གྲི་དང་མདའ་གཞུ་འཁྱེར་ཡོད་པར་འགྲེལ་བརྗོད་བྱས་འདུག་ཉེན་རྟོག་པས་རྒོལ་རྡུང་བཏང་མཁན་དེ་ལ་མེ་མདའ་བརྒྱབ་སྟེ་སྨན་ཁང་ནང་འདས་གྲོངས་སུ་ཕྱིན་ཡོད་པ་བཞིན། San Francisco འབྲེལ་ཡོད་ཉེན་རྟོག་པའི་འགན་འཛིན་གྱིས་འགྲེལ་བརྗོད་གནང་གསལ། དེ་ཡང་ཉེན་རྟོག་པའི་ལུས་སུ་གྱོན་པའི་བརྙན་ཆས་ནས་གྲུབ་པའི་བརྙན་ནས་མཐོང་ཐུབ་པར། ཉེན་རྟོག་པས་མེ་མདའ་མ་བརྒྱབ་གོང་རྒོལ་རྡུང་བཏང་མཁན་གྱི་ལུས་སུ་གྲི་འཁྱེར་ཡོད་མིན་ཤེས་རྟོགས་བྱུང་མེད་ཅིང་རྒོལ་རྡུང་བཏང་མཁན་གྱིས་གྲི་ཕར་གཡུག་ཚུར་གཡུག་བྱས་ཚེ་ཉེན་རྟོག་པས་མེ་མདའ་བརྒྱབ་དགོས་བྱུང་འདུག་རྒོལ་རྡུང་བཏང་མཁན་དེ་ལོ་ན་སུམ་ཅུ་སོ་གཅིག་ལ་སླེབས་པའི་རྒྱ་མི་སྐྱེས་པ Yang Zhanyuan ཡིན་པ་དང་ཁོ་རང་གིས་རྒྱ་ནག་གཞུང་ཚབ་དོན་གཅོད་ཁང་དུ་རྒོལ་རྡུང་བྱས་པའི་རྒྱུ་མཚན་གང་ཡིན་མིན་ཁ་གསལ་མེད་པ་དང་ད་ལྟའི་ཆར་བརྟག་དཔྱད་བྱེད་བཞིན་ཡོད་པ་ཉེན་རྟོག་པས་འགྲེལ་བརྗོད་གནང་གི་འདུག།

བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་ལ་དོ་སྣང་དང་སློབ་གཉེར་གནང་གལ་ཆེ་བ་མ་ཟད་བོད་རིགས་གཞོན་སྐྱེས་རྣམས་ནས་མ་འོངས་བོད་དོན་འཐབ་རྩོད་ཀྱི་འགན་འཁུར་དགོས་པ་གསུངས་ཡོད་པའི་སྐོར་ཆེད་མངགས་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ང་ཚོའི་བཀའ་ཤག་གིས་ལས་ཀ་བྱེད་བཞིན་པ་དང་དེ་ཚོའི་ཐོག་ལ་ཡང་ཅིག་ཁ་ཤས་མངོན་གསལ་དོད་པོ་ཡོད་རེད་ཁ་ཤས་མངོན་གསལ་དོད་པོ་ཡོད་མ་རེད་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཀྱི་ཕྱི་དྲོ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་མང་ཚོགས་དང་ལྷག་པར་དུ་བོད་རིགས་གཞོན་སྐྱེས་དང་ཐུག་འཕྲད་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་དོན་གནང་ཕྱོགས་སྤྱི་དང་ད་བར་གྱི་ལས་དོན་ལེགས་གྲུབ་ཁག་དང་མ་འོངས་ལས་གཞི་ཇི་ཡོད་བཅས་ཀྱི་སྐོར་བཀའ་མོལ་གནང་སྟེ་ཐེངས་འདིའི་བྱང་ཨ་མི་རི་ཀའི་སྐོར་སྐྱོད་ཁྲོད་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སིའི་ནང་དུ་ད་རེས་སྲིད་སྐྱོང་མཆོག་ལས་གནས་བཞེས་པའི་རྗེས་བོད་དོན་ཞུ་གཏུག་གི་ལས་འགུལ་དང་འབྲེལ་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་མཐོ་སློབ་ཀྱི་སློབ་གཉེར་བ་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་བ་དེ་ཐེངས་བཞི་པ་ཆགས་ཀྱི་འདུག། དེ་ཡང་སྐབས་དེར་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་འཁྱོག་བཤད་ཤུགས་ཆེར་བྱེད་བཞིན་པའི་ཁྲོད་བོད་མིའི་མི་རབས་གསར་པ་དང་གཞོན་སྐྱེས་ཚོས་ལྷག་པར་དུ་བོད་ཀྱི་ལོ་རྒྱུས་མཐར་ཕྱིན་པ་དང་ཞིབ་ཚགས་སློབ་སྦྱོང་བྱེད་དགོས་པ་གསུངས་གནང་སོང།
སོ་སོ་སོས་འགན་གཅིག་འཁྱེར་བྱས་དོ་སྣང་སྤྲད་བྱས་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་མ་བལྟ་བ་ཡིན་ན། བོད་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ལ་མ་བལྟ་བ་ཡིན་ན་མི་རིགས་གཞན་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ལྟ་དགོས་ཡ་གི་རྒྱུ་མཚན་གང་ཡོད་མ་རེད་པ་ད་བོད་པ་ལ་རྒྱབ་སྐྱོར་བྱེད་མཁན་དང་ཤ་ཚ་བྱེད་མཁན་དང་ཉམས་ཞིབ་བྱེད་མཁན་དེ་འདྲ་ཡིན་པ་ཡིན་ན་བོད་ཀྱི་ལོ་རྒྱུས་ཐོག་ལ་ལྟ་མདོག་ཁ་པོ་རེད་མ་གཏོགས་གཅིག་གི། དེང་སང་མི་མང་མགོ་འཁོར་ཡ་ལ་ད་འཕྲུལ་རིག་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཡོད་པ་སོང་ཙང་དེ་སྒང་དོ་སྣང་བྱེད་མཁན་དཔེ་མི་སྲིད་དཀོན་པོ་རེད། ང་རང་ཚོས་ཀྱི་ང་རང་ཚོས་ཀྱི་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན་ལྷག་པར་དུ་ད་ལྟའི་མི་རབས་འདི་གིས་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོས་ཀྱི་མ་འོངས་པར་བོད་ཀྱི་ལོ་རྒྱུས་ཤེས་ཀྱི་ཡོད་མ་རེད་པ་འདིའི་མི་རབས་ནས་མི་རབས་བྱས་ནས་ང་ཚོས་བརྒྱུད་སྤྲོད་ཅིག་ག་འདྲས་བྱེད་ཀྱི་ཡིན་པ་འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་ག་འགྲོ་བའི་སྐབས་དེ་ལ་ཡང་ག་འདྲས་བྱས་ནས་འགྲེལ་བཤད་རྒྱག་གི་ཡིན་པ། དེ་ངེས་པར་དུ་བསམ་བློ་གཏོང་དགོས་པ་ཞིག་རེད་པ། དེ་ཡིན་དུས་ཙམ་པ་ངས་གཞོན་སྐྱེས་ཚོ་ལ་ཡིན་གཅིག་མིན་གཅིག་ད་ལྟ་ད་མ་ནི་ང་རང་ཚོ་གི་ལོ་རྒྱུས་ལྟ་གི་ཡིན་ན་རྩིས་དཔོན་ཞྭ་སྒབ་པ་ནས་བྱས་སྲིད་སྐྱོང་མཆོག་གིས་ད་དུང་བོད་ཀྱི་དཀའ་རྙོག་སེལ་ཐབས་ཐོག་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་དེ་དབུ་མའི་ལམ་ཡིན་པ་དྲན་སྐུལ་དང་འབྲེལ་ད་ལྟའི་བཀའ་ཤག་ངོས་ནས་དབུ་མའི་ལམ་གྱི་སྲིད་བྱུས་གཞི་བཟུང་ཐབས་བྱུས་ལ་འགྱུར་བ་ཕྲན་བུ་བཏང་སྟེ་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་ནན་བརྗོད་གནང་གི་ཡོད་པ་འགྲེལ་བརྗོད་གནང་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོངས་པ་རེད། མི་མང་གི་མངོན་འདོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་བཞག་པའི་སྲིད་ཇུས་ཤིག་རེད། མ་འོངས་པར་འགྱུར་བ་གཏང་དགོས་ཡ་གི་གནས་སྟངས་འདྲ་པོ་དེ་འདྲ་ཆགས་ཀྱི་ཡོད་པ་ཡིན་ན། དེ་ཡང་ཁོ་བརྒྱུད་རིམ་གཅིག་གི་ཐོག་ནས་གནང་ན་མ་གཏོགས་གཅིག་གི་ད་ག་སེ་ཞིག་འགྱུར་བ་གཏང་ཆོག་ཆོག་དེ་འདྲ་མ་རེད་དེ་ཡིན་པ་སོང་ཙང། ཨ་ནེ་དབུ་མའི་ལམ་སྲིད་ཇུས་འདི་ང་ཚོས་ཤར་བསྐྱོད་བྱས་ཏེ་བཀའ་ཤག་གི། དམ་བཅའ་བརྟན་པོ་རེད་ད། དབུ་མའི་ལམ་གྱི་སྲིད་བྱུས་འདི་སྒྲུབ་ཡག་གི་ཆེད་དུ། ཐབས་ཇུས་འདི་ག་འདྲས་བྱེད་དགོས་རེད་མ་རེད་ཞེས་དེ་བཀའ་ཤག་སོ་སོ་སོས་ཀྱི་ད་རིག་པ་དཀྲུགས་བྱས། ཨ་ནི། ད་ཐབས་ཇུས་གསར་པ་དེ་འདྲ་བཏོན་ཡག་ཡོད་པ་ནི་བཏོན་དགོས་ཀྱི་ཡོད་རེད་ང་ཚོ་ཡར་སླེབས་པའི་སྐབས་དེ Michael van Walt van Praag དང Miek Boltjes གྱིས་བྲིས་བཞག་པའི་དེབ་དེ་བཏོན་ཚར་བ་བྱས་ཨ་དེའི་སྒང་ལ Professor Lau གིས་བོད་ཀྱི་ལོ་རྒྱུས་སྒང་ལ་ཡང་ཉམས་ཞིབ་བྱས་པའི་གི་ཕྱག་དེབ་དེ་རྒྱ་སྐད་ནང་ལོགས་ལ་རྒྱ་ཡིག་ནང་ལ་ཡོད་འདོད་པ་འདི་ག་དེ་སྲིད་སྐྱོང་ཟུར་པའི་སྐབས་ནས་དབུ་འབྱེད་གནང་ཟིན་ཙམ་ཅིག་རེད། དེ་འདྲའི་ཅིག་གི་དུས་ཚོད་ཀྱི་སྐབས་སླེབས་པས་སོང་དེ་ཉིད་གཉིས་ད་ལག་ཆའི་ངོ་བོ་འདྲ་པོ་ཅིག་ལ་རྩིས་བྱས། ཨ་ནི། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ལ་ཡང་ང་ཚོའི་གི། རྒྱལ་ཁབ་གཞན་པ་ནང་ལ་ངོས་འཛིན་ཡོང་ཐབས་ཀྱི་ཐབས་ཤེས་མ་བྱས་པ་ཡིན་ན། ཨ་ནི་དབུ་མའི་ལམ་གྱི་སྲིད་བྱུས་འདི་ལ་ཡང་གདེང་འཇོག་ཡོང་ཡ་དེ་ཁག་པོ་ཆགས་ཀྱི་འདུག་འགྲུབ་ཡ་ཁག་པོ་ཆགས་ཀྱི་འདུག་ཟེར་ནས་དེ་འདྲའི་སྲིད་བྱུས་དེ་བཞིན་སྲིད་སྐྱོང་མཆོག་ནས་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་ལས་ཡུན་འོག་བོད་གཙོས་པའི་གྲངས་ཉུང་མི་རིགས་མང་པོའི་ཐོག་སྲིད་བྱུས་དྲག་པོ་འཛིན་གྱི་ཡོད་སྟབས། ཕྱག་ལས་གནང་སྐབས་ཆབ་སྲིད་ཀྱི་གནས་བབ་མཚུངས་པའི་རེ་བ་བཅང་དགོས་ཀྱི་ཡོད་པ་ནན་བརྗོད་གནང་སོང། ད་གཞན་པ་གནས་ལུགས་གཅིག་དེ་ང་ཚོ་ཆབ་སྲིད་ཀྱི་ལས་ཀ་བྱེད་པའི་སྐབས་ལ་དངོས་ཡོད་གནས་སྟངས་མཐུན་པ་བྱས་ནས་བྱེད་དགོས་པ་དཔེ་མི་སྲིད་གལ་ཆེན་པོ་རེད། མཚམས་མཚམས་ང་ཚོ་རེ་བ་ཆེན་པོ་ཞེ་དྲག་རྒྱབ་ཀྱི་བསྡད་ཨ་ནི་དོན་དག་མ་འགྲུབ་དུས་བསམ་པ་ལ་ཡ་ཨ་ནི་བློ་ཞུམ།

བདེ་འཇགས་སློབ་གྲྭ་ནང་ཚུད་ཡས་གཏན་སྡོད་སློབ་གྲྭ་ནང་ཚུད་ཡས་དང་དེ་ཚོ་སྲིད་ཇུས་དེ་ག་ཚང་མ་ལོ་ཞི་ཅིན་ཕིང་དུས་ཡུན་ཡོང་བ་རེད་ང་ཚོ་གྲངས་ཉུང་མི་རིགས་གཅིག་པོ་རེད་ད་མི་རིགས་ཚོ་ལ་ཡ་ལྟ་སྟངས་ཀྱི་ཐོག་ནས་བཤད་པ་ཡིན་ན་འདུག་ལྟ་ན་རེ་བ་ཁག་པོ་བཟོ་རེ་འདུག་ཡིན་པ་ཡིན་ནའང་རེ་བ་མི་འདུག་ལབ་བྱས་ང་ཚོ་བསྡད་པས་ཕན་གྱི་ཡོག་མ་རེད་དེ་ཡིན་པས་སོང་ཙང་ང་ཚོ་འབད་བརྩོན་བྱས་རྩ་བའི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སི་ནང་གི་མཛད་འཆར་ཁག་སྐྱོང་བཞིན་པའི་ཁྲོད། ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཐོག་བོད་དོན་གཙོ་བོ་གྱུར་བའི་རྒྱ་ནག་དང་རྒྱལ་སྤྱིའི་ས་བབ་ཆབ་སྲིད་ཀྱི་གནས་སྟངས་ཐོག་གསུང་བཤད་དང་བཅར་འདྲི་ལས་རིམ་ཐོག་མཉམ་ཞུགས་གནང་ཡོད་པ་དང་ཁོང་གིས་སྐབས་དེར་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་འབྲེལ་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གཙང་མ་ཡིན་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ནས་བཤད་དགོས་པ་གལ་ཆེན་པོ་ཡིན་པ་ཙམ་མ་ཟད་རྒྱ་ནག་གིས་རྒྱལ་སྤྱིའི་ལམ་ལུགས་གསར་བཟོའི་འབད་བརྩོན་འོག་ཚུད་རྒྱུ་མེད་པ་བཅས་གསུངས་གནང་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་པའི་ཆེད་དུ་རྫོང་གསར་སྨོན་ལམ་ཆེན་མོ་སྐབས་བདུན་པ་འཚོགས་བཞིན་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་གར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་འོག་ཏུ་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་རྫོང་གསར་སྨོན་ལམ་ཆེན་མོ་སྐབས་བདུན་པ་དངོས་སུ་དབུ་འཛུགས་གནང་ཡོད་པ་རེད་ད་རེས་ཀྱི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་སྐྱབས་རྗེ་རྫོང་གསར་མཁྱེན་བརྩེ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་འཕགས་ཡུལ་དཔལ་རྫོང་གསར་བཤད་གྲྭ་ཆོས་ཀྱི་བློ་གྲོས་ཀྱི་མཁན་སློབ་རྣམ་པས་དབུས་པའི་རྒྱ་བལ་འབྲུག་གསུམ་ནས་ཕེབས་པའི་ཆོས་བརྒྱུད་རིས་མེད་ཀྱི་གྲྭ་བཙུན་དང་མི་སྐྱ་ཕོ་མོ་བཅས་ཁྱོན་མི་གྲངས་གཅིག་སྟོང་ལྷག་ནས་ད་རེས་ཀྱི་རྫོང་གསར་སྨོན་ལམ་ཆེན་མོར་མཉམ་ཞུགས་གནང་ཡོད་པ་རེད། རྫོང་གསར་སྨོན་ལམ་ཆེན་མོ་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་ནི་སྤྱིར་འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ཡིན་སྐོར་འཕགས་ཡུལ་རྫོང་གསར་བཤད་གྲྭའི་ལས་ཐོག་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
སྨོན་ལམ་འདི་ང་རང་ཚོ་བཤད་གྲྭ་གཅིག་གི་སྒེར་གྱི་ངོས་ནས་ནི་ཚོགས་བཞག་རྒྱུ་ཡིན་པ་ཡིན་འདི་བསམ་པ། གཙོ་བོ་ད་ལྟ་ཞུས་པ་ནང་བཞིན་འཛམ་གླིང་ཞི་བདེ་གི་ཆེད་དུ་རེད་དེ་ཡིན་པ་ཡིན་ན་ཡང་དེ་ཞོར་སེ་ན་མོ་དེ་ཚོ་ལ་གནད་འགག་ཕལ་ཅིག་དེ་ནི་བླ་མའི་སྐུ་ཚེ་བརྟན་རེད་ཨ་ནི་དམིགས་བསལ་ང་རང་ཚོ་གཅིག་ཕྱོགས་དང་རིས་སུ་མ་ཆད་པའི་གི

ད་ལྟ་ཞུས་པ་ནང་བཞིན་གཙོ་བྱས་འདི་འདྲའི་རིགས་ཤིག་ཡོད་རེད་ལ། ཐེངས་འདིའི་སྨོན་ལམ་སྐབས་ཞབས་རིམ་གཙོ་བོ་འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་གསོག་སྒྲུབ་གནང་རྒྱུ་དང་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་ནས་བཟང་སྤྱོད་ཀྱི་བཀའ་ཁྲིད་བཀའ་དྲིན་ཆེ་རྒྱུ་དང་དེ་བཞིན་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་མཆོག་སྐུ་འཁྲུངས་ནས་མི་ལོ་ཧྲིལ་པོ་བརྒྱ་འཁོར་བའི་རྗེས་དྲན་གྱི་ཆ་ཤས་སུ་བླ་མཆོད་དང་འབྲེལ་ཚོགས་འཁོར་འབུལ་རྒྱུ་དང་དཔེ་དེབ་ཁག་ཅིག་དབུ་འབྱེད་གནང་རྒྱུ་ཡིན་པ་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་མུ་མཐུད་གསུང་དོན།
འདོན་ཡའི་རིམ་པ་དེ་གཙོ་ཆེ་ཤོས་འོ་ད་གཅིག་སྨོན་ལམ་ཀུན་གྱི་རྒྱལ་པོ་བཟང་པོ་སྤྱོད་པའི་སྨོན་ལམ་རེད་པ་བཟང་པོ་སྤྱོད་པའི་སྨོན་ལམ་ང་ཚོ་ལོ་རྟག་པར་འདོན་གྱི་ཡོད་རེད་ཡིན་པ་ཡིན་ནའང་སྤྱིར་བཏང་ང་ཚོ་སྨོན་ལམ་དེ་ལོ་གཉིས་རེ་གཉིས་རེ་མཚམས་ལ་ཐེངས་མ་རེ་རེར་འཚོགས་གི་ཡོད་རེད་ལ་དེ་ཡིན་ན་ཡང་ད་ཉིས་སྟོང་བཅོ་བརྒྱད་ཀྱི་རྗེས་ལ་ད་ལྟ་བར་དུ་འཚོགས་ཐུབ་ཡོད་མ་རེད་ད་ང་ཚོ་གི་འཛམ་བུ་གླིང་སྤྱི་ཡོངས་ལ་ཏོག་དབྱིབས་ཀྱི་ན་ཚ་དང་དེ་འབྲེལ་གྱི་དཀའ་ངལ་འཕྲད་པའི་རྐྱེན་གྱིས་ཏེ་ང་ཚོ་ཡང་སྨོན་ལམ་དེ་འཚོགས་ཐུབ་ཡོད་མ་རེད་ད་ད་ལོ་ཡང་གཞི་ནས་ཡང་བསྐྱར་སླར་གསོ་བྱས་ནས་འཚོགས་ཡོད་རེད་དེ་ནས་སྔས་མ།

དེ་གནས་སྟངས་ལ་བབ་དགོས་བསྡུ་བ་འགྲོ་འགྲོ་ཞིག་ཡིན་རེད་ད་ད་ལོ་འདྲ་བོ་ཡིན་ན་ང་ཚོ་ཞོགས་ཀས་ཀྱི་རིང་ལ་གནས་བརྟན་ཕྱག་མཆོད་འདོན་ཨ་ནི་ཉིན་གུང་རྒྱབ་ལ་བཟང་སྤྱོད་སྨོན་ལམ་འོ་དེ་འདྲ་གསུང་གི་ཡོད་རེད་ལ།
རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་དེ་བཞིན་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་དབུ་འཛུགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་མཇུག་སྒྲིལ་གནང་རྒྱུ་དང་དེའི་རྗེས་ཉིན་གཉིས་རིང་བཤད་གྲྭའི་དགེ་འདུན་པ་ཡོངས་རྫོགས་གནས་མཆོག་རྡོ་རྗེ་གདན་གྱི་གཡས་གཡོན་དུ་གནས་མཇལ་དུ་ཕེབས་རྒྱུ་ཡིན་པ་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་གསུང་དོན།
དེའི་རྗེས་ལ་ཉི་མ་གཉིས་ང་ཚོ་གི་ད་གཅིག་གི་སྨོན་ལམ་ཚོགས་མཁན་གྱི་དགེ་འདུན་ཡོངས་རྫོགས་ལྷན་དུ་བྱ་རྒོད་ཕུང་པོའི་རི་རྒྱལ་པོའི་ཁབ་དེ་ནས་ཡ་གི་ནཱ་ལེནྡྲ་ཕྱོགས་དེར་ད་ང་ཚོ་གནས་སྐོར་འགྲོ་དེ་འདྲའི། རྫོང་སར་སྨོན་ལམ་ཆེན་མོ་སྐབས་དང་པོ་དེ་བཞིན་ཕྱི་ལོ་ཉིས་སྟོང་དྲུག་ལོར་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དང་རྫོང་སར་བཤད་གྲྭའི་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་མཆོག་གི་སྐབས་ནས་དབུ་བཙུགས་གནང་པ་ཞིག་ཡིན་འདུག་རྫོང་སར་སྨོན་ལམ་ཆེན་མོ་དེ་བཞིན་ལོ་གཉིས་རེའི་མཚམས་སུ། ཐེངས་རེ་འཚོགས་སྲོལ་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་མཇུག་ནས་འཛམ་གླིང་ཁྱོན་ཡོངས་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་སྨོན་ལམ་སྔར་རྒྱུན་ལྟར་འཚོགས་ཐུབ་མེད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་རེས་གཟའ་ཕུར་བུ་ཉིན་ལྷན་ཁང་གི་ལོ་རེའི་སྙན་ཐོ་འདོན་སྤེལ་གནང་བའི་ནང་ད་ལྟའི་ཆར་རྒྱ་ནག་ལ་རྡུལ་ཕྲན་གོ་མཚོན་གྲངས་ལྔ་བརྒྱ་ལྷག་ཡོད་པ་དང་ཕྱི་ལོ་ཉིས་སྟོང་སུམ་ཅུ་ནང་ཚུད་རྡུལ་ཕྲན་གོ་མཚོན་ཆིག་སྟོང་ལྷག་ཕལ་ཆེར་བཟོ་སྐྲུན་ཐུབ་རྒྱུ་ཡིན་པ་བརྗོད་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་རེས་གཟའ་ཕུར་བུ་ཉིན་ལྷན་ཁང་གི་ལོ་རེའི་སྙན་ཐོ་འདོན་སྤེལ་གནང་བའི་ནང་ད་ལྟའི་ཆར་རྒྱ་ནག་ལ་རྡུལ་ཕྲན་གོ་མཚོན་གྲངས་ལྔ་བརྒྱ་ལྷག་ཡོད་པ་དང་ཕྱི་ལོ་ཉིས་སྟོང་སུམ་ཅུ་ཚུན་རྡུལ་ཕྲན་གོ་མཚོན་ཆིག་སྟོང་ལྷག་ཕལ་ཆེར་བཟོ་སྐྲུན་ཐུབ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག། 데고 w i o n 셰베 다니 선주 내간테 제벌
Furthermore, the figure may rise to over 1,000 by 2030. The report says that compared to the PLA's nuclear modernization efforts a decade ago, current efforts dwarf previous attempts in both scale and complexity.
དེ་དང་འབྲེལ་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གི་དཔོན་རིགས་ཤིག་གིས་གསར་འགོད་ལྷན་ཚོགས་ཤིག་གི་ཐོག་ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྡུལ་ཕྲན་གོ་མཚོན་ཁག་དེང་རབས་ཅན་དང་མགྱོགས་མྱུར་དང་སྣ་མང་ཅན་དུ་བསྒྱུར་ཐབས་བྱེད་ཀྱི་ཡོད་པ་མཐོང་གི་འདུག་ཅེས་གསུངས་འདུག་དེ་བཞིན་གོང་ཞུས་ཀྱི་དཔོན་རིགས་དེས་ཁོང་ཚོས་ལོ་ངོ་བཅུ་ཕྲག་གཅིག་གི་གོང་གི་བྱེད་བབ་དང་ད་ལྟའི་བྱེད་བབ་དག་བསྡུར་བ་ཡིན་ན་དེའི་རྒྱ་ཁྱོན་དང་རྙོག་ཟིང་དེ་ཧ་ཅང་གི་ཆེན་པོ་རེད་ཅེས་གསུངས་འདུག་དེ་བཞིན་གོང་ཞུས་ཀྱི་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གི་ལོ་རེའི་སྙན་ཐོ་དེའི་ནང་རྒྱ་ནག་གི་མཚོ་དམག་གིས་མཚོ་འོག་དམག་གྲུ་སོགས་པ་གྲངས་སུམ་བརྒྱ་བདུན་ཅུ་བར་མང་དུ་བཏང་ཡོད་པ་དེ་ནི་སྔ་ལོར་གྲངས་སུམ་བརྒྱ་བཞི་བཅུ་ཡོད་པ་ནས་མང་དུ་བཏང་ཡོད་པའི་སྐོར་བཀོད་གནང་ཡོད་པ་རེད་འདུག། ཡང་སྙན་ཐོ་དེའི་ནང་རྒྱ་ནག་གིས་ཐའེ་ཝན་ཐོག་གནོན་ཤུགས་སྤྲོད་བཞིན་པ་དེར་བློ་འཚབ་ཡོད་པའི་སྐོར་བསྐྱར་ཟློས་གནང་ཡོད་པ་རེད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ཨེ་ཤེ་ཡ་མངའ་ཁུལ་ནང་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་ཞིག་བཟོ་རྒྱུར་རྒྱ་ནག་གི་མཚོ་དམག་རྒྱ་སྐྱེད་གཏོང་རྒྱུའི་ཐབས་ཤེས་བྱས་ཡོད་ཅིང། ད་ལྟའི་ཆར་རྒྱ་ནག་གི་མཚོ་དམག་ནི་འཛམ་གླིང་ནང་ཆེ་ཤོས་དེ་ཆགས་ཡོད་པ་རེད་འདུག། ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གི་སྙན་ཐོའི་ནང་དེང་སྐབས་རྒྱ་ནག་གིས་རྡུལ་ཕྲན་གོ་མཚོན་བཟོ་སྐྲུན་ཐོག་རྒྱ་སྐྱེད་ཤུགས་ཆེ་གཏོང་གི་ཡོད་པའི་སྐོར་བཀོད་ནའང། ད་ལྟའི་ཆར་ར་ཤི་ཡ་དང་ཨ་མི་རི་ཀར་རྡུལ་ཕྲན་གོ་མཚོན་མང་ཤོས་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀར་རྡུལ་ཕྲན་གོ་མཚོན་གྲངས་སུམ་སྟོང་བདུན་བརྒྱ་ཡོད་པའི་ཁོངས་ནས་རྡུལ་ཕྲན་གོ་མཚོན་གྲངས་གཅིག་སྟོང་བཞི་བརྒྱ་བཅུ་དགུ་དཔུང་འཇོག་བྱས་ཡོད་པ་དང། ར་ཤི་ཡར་རྡུལ་ཕྲན་གོ་མཚོན་གྲངས་བཞི་སྟོང་བཞི་བརྒྱ་བརྒྱད་ཅུ་གྱ་དགུ་ཡོད་པའི་ཁོངས་ནས་རྡུལ་ཕྲན་གོ་མཚོན་གྲངས་གཅིག་སྟོང་ལྔ་བརྒྱ་ལྔ་བཅུ་དཔུང་འཇོག་བྱས་ཡོད་པའི་སྐོར། Federation of American Scientists། ཞེས་པའི་ཨ་མི་རི་ཀའི་ཚན་རིག་མཐུན་ཚོགས་དེས་བརྗོད་ཡོད་པ་རེད་འདུག་གོང་ཞུས་ཀྱི་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་སྙན་ཐོ་བཏོན་པ་དེར་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་ཨ་མི་རི་ཀ་དང་རྡུལ་ཕྲན་གོ་མཚོན་འགྲན་བསྡུར་བྱེད་རྒྱུའི་འདུན་པ་མེད་པའི་སྐོར་དང། མགྲིན་ཚབ་པ་མའོ་ནིང་ཡིས།

དང་པོ་དེར་ཨ་མི་རི་ཀའི་སྙན་ཐོ་དེ་འདྲ་བའི་དངོས་དོན་གྱི་གནས་ཚུལ་ཁག་ལ་དོན་མེད་སྣང་ཆུང་དང་དེས་ཞེ་འཁོན་དང་རྒྱ་ནག་གི་ཉེན་ཚབས་ཁྱབ་སྤེལ་བྱས་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་མའོ་ནིང་ཡིས་རྒྱ་ནག་གིས་རྡུལ་ཕྲན་ནུས་ཤུགས་ཐོག་རང་སྲུང་དང་སྔོན་འགོག་ཐོག་དམ་འཛིན་དང་ང་ཚོས་རྒྱལ་ཁབ་སྲུང་སྐྱོབ་ཀྱི་ཆེད་རྡུལ་ཕྲན་གོ་མཚོན་དེ་ཉུང་ཤོས་འཇོག་རྒྱུ་དང། ང་ཚོ་འཛམ་གླིང་གི་རྒྱལ་ཁབ་སུ་དང་མཉམ་དུ་རྡུལ་ཕྲན་གོ་མཚོན་གྱི་འགྲན་བསྡུར་བྱེད་འདོད་མེད་ཅེས་བརྗོད་ཡོད་པ་རེད་འདུག། ཡང་ཁོ་མོས་འཛམ་གླིང་གི་རྒྱལ་ཁབ་སུ་རུང་གིས་རྒྱ་ནག་གི་ཐོག་རྡུལ་ཕྲན་གོ་མཚོན་དངོས་སུ་བེད་སྤྱོད་དང་ཉེན་ཚབས་མ་བཟོས་པ་ཡིན་ན་རྒྱ་ནག་གི་རྡུལ་ཕྲན་གོ་མཚོན་གྱི་ཉེན་ཁ་དེ་ཡོད་པ་མ་རེད་ཅེས་བརྗོད་ཡོད་པ་རེད་འདུག།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།
བཙན་བྱོལ་བོད་མིའི་གླུ་གཞས་སྒྱུ་རྩལ་བའི་ལམ་བུ་ཞེས་པའི་བརྗོད་གཞིའི་ཐོག་བཞུགས་སྒར་རྡ་རམ་ས་ལར་གནས་བཞུགས་བོད་ཀྱི་གླུ་བ་གླུ་མ་ན་གཞོན་གསུམ་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་གཙོས་པའི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡ་བཞུགས་སྒར་རྡ་རམ་ས་ལ་གནས་བཞུགས་ནི་བཙན་བྱོལ་བོད་མིའི་གཞས་པ་གཞས་མ་གསུམ་དང་ལྷན་དུ་བཙན་བྱོལ་བོད་མིའི་གླུ་གཞས་སྒྱུ་རྩལ་བའི་ལམ་བུ་ཞེས་པའི་བརྗོད་གཞིའི་ཐོག་ལ་ཡ་གླེང་མོལ་ཞུ་ཡ་ཡིན། རྣམ་པ་གསུམ་ཐོག་མ་དེ་ང་ཚོའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་སྒྲ་འཇུག་ཁང་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ལགས་སོ་ཨ་ནི་གླེང་མོལ་ཞུ་ཡུལ་དང་པོ་དེ་ནི་མ་ཐུ་ལུ་ལགས་རེད། ནི་མ་ཐུ་ལུ་ལགས་ལྟ་བུ་ཆ་མཚོན་པ་ན་ནི་བོད་ཀྱི་ཟློས་གར་ཚོགས་པ་ནང་ལ་ཡ་སྒྱུ།

ཤུགས་ཆེན་པོ་ཞིག་མེད་དུས་སྐབས་སུ་ལ་ཡང་འདི་སྒང་ལ་འཚོ་གནས་འདི་དཔེ་དཀའ་ལས་ཁག་པོ་ཆགས་ཀྱི་རེད་ང་ཚོ་ག་ལ་ཉི་མ་ཉི་མ་ཉི་མ་ང་ཚོ་གི་ད་མི་ཚེ་སྐྱེལ་དགོས་རོགས་ཨ་ནི་འོ་དུས་སྐབས་སུ་ལ་ཡང་དཀའ་ལས་ཁག་པོ་ཅིག་ཆགས་ཀྱི་འདུག་འདི་གི་ང་ཚོ་གཙོ་བོ་ལས་ཀ་ཅིག་བྱས་བྱས་ཨ་ནི་ང་ཚོ་གཞས་འདི་ད་ཡང་ཡུ་ཀྲུབ་འདི་གི་ང་ཚོ་ད་དཔེ་ཕན་ཐོགས་པོ་འདྲ་ཅིག་ཆགས་བསྡད་ཡོད་རེད་ད་ལྟའི་དུས་ཚོད་འདི་ལ་ཨ་ནི་ཞོར་དེ་ལ་གཞས་རེ་རེ་འདོན་ཨ་ནི་ཡང་སྐབས་སྐབས་ལ་ད་ང་ཚོ་གི་དུས་ཚོད་སྟོང་པའི་སྐབས་སུ་ལ་གཞས་སྟོན་པ་ཡིན་པ་ན་ཨ་ནི་ང་ཚོ་གི་ད།

ཨནྡྲི་རུ་མ་གཞིས་བྱེས་ཀྱི་གྲོགས་པོ་ཁྱེད་རང་ཆང་ས་ལ་གཞས་བཏང་རོགས་བྱེད་ཀྱི་ཨ་ནི་ཁྱེད་རང་གི་གོང་ཚད་གང་དྲན་ཡིན་པ་འདུག་དེ་འདྲའི་སྐད་ཆ་དྲིས་ནས་ད་ཡོད་ཁག་པོ་རེད་ཤི་ར་ད་གི་ཚི་གྲི་བའི་དབང་དུ་བཏང་ནས་ད་ངས་མཚམས་མཚམས་མ་དྲན་ལོས་ཡོད་ད་ཁྱེད་རང་ཚོ་དོན་མེད་བྱེད་ལོས་ཡོད་མཚམས་མཚམས་ང་གྲོགས་པོ་ཨེ་འདའ་ང་རིན་མེད་ངས་བཏང་རྒྱུ་ཡིན་ནམ་རྒྱུས་ད་གྲོགས་པོ་སུ་དེ་སུས་ནས་མི་འདའི་ད་ཡོད་གྲོགས་པོ་ཆང་ས་ལ་བཏང་བྱ་བ་དེ་འདྲ་མང་པོ་ཡོད་ངས་མེད་ད་ཆེ་མཐོང་སྤྲད་དེ་དཔེ་གལ་ཆེན་པོ་རེད་ཤི་ད་ཀོ་འདི་ང་ཚོ་གི་དཀའ་ལོ་ད།

ཨ་འདི་སྒང་ལ་ཉིད་ཀྱིས་ཟུར་ལ་ནི་ང་རང་ད་དུས་ཚོད་སྟོང་པ་ཁོམ་དུས་སྐབས་སུ་ལ་ཉིད་ཀྱི་གཞས་བཟོ་འོ་ར་ད་དེ་གཞས་འདི་སྒང་ལ་དུས་ཚོད་བཅུ་པོ་མ་རེད་སོ་སོའི་ངོས་ནས་ཨ་ནི་ད་འགྲོ་སོང་རེད་དངུལ་གྱི་ཆ་ནས་རེད་གང་ཅིའི་ཐོག་ནས་ཚང་མ་ད་སོ་སོའི་ངོས་ནས་བཏང་བྱས་འོ་ར་འདི་སྒང་ལ་ཨ་འདི་བྱེད་དུས་སྐབས་སུ་ལ་ཨ་ནི་སོ་སོའི་ངོས་ནས་བརྒྱ་ཆ་བརྒྱ་ཅིག་ད་གཞས་འདི་སྒང་ལ་སྤྲད་ཡོད་དེ་ནི་ད་ཕར་ཕྱོགས་ཀྱི་ངོས་ནས་ད།

ད་ལྟ་བུ་དོ་ཚོགས་པ་ཁག་ཁ་ཤས་ད་ང་ཤོག་ལབ་པ་ཡིན་ན་ཉིད་ཀྱི་གོང་ཚད་ཡིན་དེ་ཅེས་ངས་རྒྱག་མྱོང་མེད་རང་ཁོ་རང་ཚོས་ད་ཞལ་འདེབས་རང་བཞིན་ཁོ་རང་ཚོའི་ངོས་ནས་ཡང་བསམ་བློ་བཏང་བྱས་ད་ང་ཚོས་ཀྱི་གཞས་གཅིག་སྐབས་གཞས་གཅིག་ལ་འགྲོ་སོང་ག་ཚོད་ཅིག་བཏང་རྒྱུ་ཡོད་མེད་ང་ཚོས་ཀྱི་དུས་ཚོད་ག་ཚོད་བཏང་རྒྱུ་ཡོད་མེད་འགྲོ་སོང་ལས་ལྷག་ང་ཚོས་ཀྱི་དུས་ཚོད་སྟོན་དགོས་རེད་དུས་ཚོད་དེ་དཔེ་གལ་ཆེན་པོ་རང་ང་ཚོས་ཀྱི་འདི་ཡིན་དུས།

བོད་གཞས་ལ་དབྱིངས་སླེབ་ཡོང་རང་བཞིན་ནི་བོད་སྐད་ཀྱི་ཆུ་ཚད་ཡར་རྒྱས་འགྲོ་བ་ལ་སོགས་དང་བོད་ཡིག་གི་གནས་ཚད་ཡར་རྒྱས་འགྲོ་བ་ལ་སོགས་དང་རིག་གཞུང་སྲུང་རྒྱུ་དང་ཐད་ཀར་འབྲེལ་བ་ཡོད་པ་ཆགས་འདུག་དང་དེ་ནས་སོང་ཙང་ཁྱེད་རང་དེའི་ཐོག་ལ་ཡ་དགོངས་ཚུལ་ག་འདྲ་སྤྱི་བཏང་ནས། རྗེས་ར་ཤི་ལ་ཚོགས་པ་ཁག་ཁ་ཤས་ཅིག་ཕལ་ཆེར་མང་པོ་སྐད་བཏང་མཐོང་སོང། སྤྱི་བཏང་ནས་ལྟ་སྟངས་འདྲ་ཅིག་ག་འདྲ་ཡིན་ནམ། ཡང་དབྱིངས་ཤར་ཤར་རེད་ཁོ་ལེའི་རེད་ལ་ཡིན་ང་ཚོས་བོད་ཀྱི་གཏམ་གཏམ་དཔེ་རྣམས་མ་བཟོ་ནས་ཨ་མ་དབྱིངས་ཤར་ནུ་མ་ནུ་ཤར་སྤྲོ་ཤར་བྱོས་ལ་དེ་འདྲའི་བྱས་འདུག་དང་ག་འདྲ་ཡིན་ནམ།

ད་ང་རང་འདྲ་པོ་ཆ་མཚོན་ན་གཞས་ད་ལྟ་བུ་དང་གཏང་རྒྱུའི་ནང་ནས་ད་ང་རང་གི་ད་ལྟ་བུ་ཁྱེད་རང་གིས་གསུངས་པ་ནང་བཞིན་གཞས་དགའ་ཤོས་དེའི་ད་སྐུ་ཚེ་བརྟན་རང་ཡིན་སྐུ་ཚེ་དེ་བཏང་དགོས་རྒྱུ་མཚན་དེ་དེ་ནང་ཡང་མེ་སེ་ཇི་ཡོད་ད་བརྡ་ལན་འདྲ་ཅིག་གང་ཡིན་ན་ན་ད་ང་ཚོའི་སྐུ་མདུན་སྐུ་མདུན་དགུང་ལོ་ཡོད་དྲེའུ་ཕེབས་ཚར་རེད་ཨང་དེ་ནང་ན་མེ་སེ་ཇི་དེ་ད་བརྡ་ལན་དེ་ཁར་སྤྱི་བོར་ཞུ་བས་ན་ཨ་ནི་ད། སྐུ་མདུན་ངལ་གསོ་སྐྱོན། གནང་རོགས་གནང་ཟེར་བ་ཨ་ཅིག་མཇལ་ཁ་ཞུ་ཡོད་ད་ལྟ་དེ་ཐུགས་སུན་པོ་བཟོས་ཆོག་རེད་ཁུ་སིམ་གྱིས་བཀའ་འགོ་བྱེད་རོགས་བྱས་ང་རང་ཚོ་དངོས་གནས་ཅིག་མཇལ་ཁ་ཞུ་འདོད་གཅིག་པོ་མིན་པ་ས་སོ་སོ་དངོས་ནས་སེམས་ཀྱི་དད་པ་ཡོད་ན་ད་ཡིན་ད་ཡིན་རེད་བ་སུ་ཡིན་ནས་མཇལ་ཁ་ཞུ་འདོད་ཡོད་རེད་བ་ད་ང་ཚོ་བསམ་བློ་རྒྱ་ཆེ་སེ་ད་ཚོ་སྐུ་མདུན་ལ་ག་ཚོད་ཅིག་ངལ་གསོ་ད་སྐུ་ངལ་གསོ་ཡ་རག་པ་ཡིན་ན་འདི་གི་ཞིག་ཕན་ཐོག་རེད་ད message ད་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་ཡོད་རེད་བ་དེ་ཡིས་ང་རང་དབྱངས་དེ་ཡིས་ང་རང།

དེ་ཕྱིར་ཁྱོད་སྡོམ་ཉི་མ་ལ་གཞས་ཁ་ཤས་བཏང་ཡིན། ད་ངས་ད་ལྟ་བར་དུ་གཞས་བཏང་ཁྱོད་ཀྱིས་རྒྱལ་སྒོ་ཟུར་ཚང་མར་འགྲོ་ཞིག་བླུགས་བྱས་ཡོད། གཞས Spotify ནང་ར། བྱས་ཙང་ད Spotify ནང་ཡང། གཞས་གཅིག་བཏང་ཡིན་ན། ད་དེབ་གཅིག་ལ་བླུགས་ཡས་ཡོད་བསམས་སོ་ར། དེབ་གཅིག་ལ་ཁྱོད་རང་བླུགས་པ་ཡིན་ན་འདི་ད་ལོ་གཅིག་གིས

གཞས་དེ་ལ་མི་དགའ་བོ་ཞུ་བྱས་ནས་ཞེས་ཞུ་དོ། དེ་ནས་སོང་ཙང། ཁྱེད་རང་ཡང་གཞས་བཏང་རྒྱུ་ནང་ལ་ཡང་ངས་དགའ་ཤོས་དེ་ཡིན་དེ་བཏང་ནས་གོ་ཞོས་ཤག་བསམ་ཡས་དེ་འདྲའི་ཚོར་བ་ལེན་ཡོད་ནས་གཞས་ག་གི་ན། ན་འོ།
ཅི་ད་ང་ད་ལྟ་ཞི་ད་སོ་སོ་ངོས་ནས་གཞས་བཟོས་རྒྱུ་རྐང་དྲུག་ཡོད་དེ་ར་གཞན་པ་མང་ཆེ་ཡང་ང་བསྐྱར་ལེན་དང་ཡང་བྱེད་ཡས་དགའ་བོ་ཡོད་རང་ཞེས་ངོས་ནས་གཞས་བཏང་ཚར་རྒྱུ་དེ་ཡང་སོ་སོ་ངོས་ནས་ཅིག་བཏང་ཡོད་རང་འོ་དེ་འདྲ་ཞེས་ད་ང་རང་ངོས་ནས་ད་ཡང་ཐག་ཉེ་ཤོས་འདྲ་བོ་དེ་ཅི་ད་ད་ཉིད་ཀྱི་འཛོམས་འཛོམས་དེ་དཔེ་ཡག་པོ་ད་མི་མང་ཆེ་གིས།

ཨེ་འདི་ཅི་ཡོང་གི་རེད་བསམ་ནས་ཡོང་ཨ་ནི་ཡང་འཛོམས་འཛོམས་དེ་བཟོས་གཞན་སྤུ་གུ་ནས་ད་ང་རང་གི་མི་ཡུལ་ཞིག་སོང་ཞིག་ད་དེའི་གྲུབ་བཟོ་ར་སྤུ་གུ་མང་ཆེ་ཞིག་དཔེ་དགའ་བོ་བྱས་སློབ་གྲ་ཁག་ཡིན་ན་རེད་མང་ཆེ་ཞིག་ཁོ་རང་ཚོ་གཞས་བཏང་བྱས་ང་ལ་བཏང་ཡོང་གི་འདུག་ཞེས་ཡོད་རང་ཨ་ཕྱི་སྐད་ཁག་དེ་བ་ལས་ཁོ་རང་ཚོ་སྤུ་གུ་ཚོ་གཞས་འཁྲབ་ཀྱོག་འཛིན་འཛིན་ང་ལ་བཏང་ཡོང་གི་འདུག་ར་ཡིན་ནས་ད་ང་རང་ངོས་ནས་གཞས་ང་རང་བཟོས་ཀྱོག་ནང་ནས་གཞས་ད་ཐག་ཉེ་ཤོས་འདྲ་བོ་འདི་མཐུན་སྒྲིལ་གྱི་འབོད་སྒྲ་ལས་དེ་ཆགས་ཀྱི་ཡོད། འདི་གཞས་བརྩམས་མཁན་དེ་ཡང་ད་ང་ཚོ་ངའི་ཨ་ཅག་གི་རྒྱུད་ཞེས་ཡང་འདུག་གལ་སྲིད་ལ་བོད་ཀྱི་ཉི་མ་ལ་ནི་ཡོ་ཨོ་དེ་ང་གཞས་ཚིག་དེ་གནང་སོང་བ་ངས་འདི་ག་ལ་གདངས་བཟོས་བྱས་ད་དེའི་མཐུན་སྒྲིལ་གྱི་འབོད་སྒྲ་དེ་ནང་དོན་དེ་གང་འདྲ་འདྲ་བོ་ཞིག་རེད་ཟེར་ན་ད་ང་རང་ཚོ་ད་ཆོལ་ཁ་གསུམ་གྱི་བོད་རིགས་སྤུན་ཟླ་ཚང་མ་མཐུན་སྒྲིལ་བྱེད་དགོས་རེད་ཟེར་ཨོ་དེ་འདྲའི་འགྲོ་ད་འབོད་སྒྲ་ང་རང་ངོས་ནས་ད་ཅིག་བརྡ་ལན་འདྲ་བོ་བརྗོད་ཨ་ད་ང་ཚོ་གི་དུས་ཚོད་འདི་ལ་མཐུན་སྒྲིལ་མཐུན་པོ་བྱས་ཏེ་དཔེ་གལ་ཆེན་པོ་རེད་ལ་ཡོ་ཨ་ང་ག་བ་ཡིན་པ་ཡིན་ན་ད་འདི་ག་ལ་དམིགས་བསལ་གྱི་ད་དེང་སང་དུས་ཚོད་ལ་ཁ་ལོག་རེད་མི་ཚོ་ད

ད་དེའི་ལས་གཞི་དེ་དངོས་གནས་གལ་ཆེན་པོ་རེད་ཞེས་དང་སྤྱི་ཚོགས་ནང་ལ་ཡང་སྒྱུ་རྩལ་བ་མང་པོ་ཞིག་ཡོད་རེད་གཞས་བཏང་མཁན་མེད་པར་སྒྱུ་རྩལ་བ་མང་པོ་ཞིག་ཡོད་རེད་བྱས་ཙང། གཞུང་ངོས་ནས་ཆེ་མཐོང་སྤྲད་དང་གཅིག་ཁོ་རང་ངོས་ལེན་བྱེད་དེ་འདྲ་ཞིག་གནང་ཐུབ་པ་ཡིན་ན་སྤྱི་ཚོགས་རང་བཞིན་གྱི་ལྟ་སྟངས་འགྱུར་བ་ཐེབས་རེད་བསམ་གྱི་འདུག་ར་ཡང། དང་ན་ཞིང་ངེད་ཀྱིས་ལྟ་སྒྱུ་རྩལ་བ་ཡིན་པའི་ཆ་ནས་གཞས་བཏང་མཁན་ཡིན་ན་སུ་དང་སུ་ཡིན་ནས་སྡིངས་ཆ་སྒང་ལ་ཡང་བཏང་མེད་ན་གོ་སྐབས་གཅིག་པོ་མེད་པར་སོ་སོའི་ངོས་ནས

ཨིན། སྤུ་གུ་ད་ང་རང་དགེ་རྒན་ཡིན་པའི་ཆ་དེ་ར་ཡ། སྤུ་གུ་ནང་རྒྱུད་ལ་ད་ང་འཛིན་གྲྭ་བཅུ་བར་དུ་བསླབ་དགོས་ར་སྤུ་གུ་ནང་ལ་ར་གཞས་ཀྱི་དེང་དམིགས་བསལ་གྱི་དེང་དུས་ཀྱི་ད་གཞས modern ལབ་གི་དོ་ང་ཚོས་དེ་འདྲའི་སྒང་ལ་ཤུགས་རྐྱེན་དཔེ་ཅིག་ཆེན་པོ་ཐེབས་ཞེས་ར་ཡ་སྤུ་གུ་ཚོ་ཨ་ནི་གཞས impact དེ་འདྲའི་སྒང་ལ་ད་ཁོང་ཚོས་ཀྱི་དྲི་བ་ཆེ་ཤོས་དེ་ག་རེ་ཞེས་ད་ན་ད་ང་རང་ཟློས་གར་དགེ་རྒན་ཡིན་དུས་ཁོང་ཚོས་ང་ལ་ཟློས་གར་དང་འབྲེལ་བའི་དྲི་བ་བཀོད་དུས་སྐབས་སུ་ལ་ཨ་ནི་ད་འདི་ག་འདྲའི་སྒྲ་འཇུག་ག་འདྲའི་བྱེད་དགོས་རེད་འདི་ག་བ་ལ་འགྲོ་དགོས་རེད་རྒན་ལགས་ཁྱོད་འདི་ག་འདྲའི་བྱས་ཡིན་པས་འདི་དྲི་བ།